ཕ་ཡུལ་གླེང་སྟེགས། ཕ་ཡུལ་གངས་ལྗོངས་ལ་ལྟ་བའི་ལེ་ཚན་ཞིག་ཡིན། ལས་རིམ་འདི་ནི་གཙོ་བོ་བོད་ནང་གི་བོད་མི་ཚོའི་གནས་སྟངས་སྐོར་གྲོས་གླེང་ཞུ་ས་ཞིག་ཡིན། ང་ཚོས་ལས་རིམ་འདི་བརྒྱུད་ནས་བོད་ཀྱི་ནང་གི་གནས་སྟངས་ལ་དོ་སྣང་སྔར་ལས་ལྷག་པ་བྱེད་ཡོང་ཐབས་བྱེད་ཀྱི་ཡོད། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་པ་ཚེ་རིང་སྐྱིད་དང། ང་པད་མ་རྡོ་རྗེ་ཡིན། ལྷན་རྒྱས་སྐུ་ཁམས་བཟང་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དྲུག་བོད་ཟླ་དྲུག་པའི་ཚེས་པ་ཉི་ཤུ་དྲུག་དང་སྤྱི་ལོ་ཉིས་སྟོང་བཅུ་དགུའི་སྤྱི་ཟླ་བརྒྱད་པའི་ཚེས་ཉི་ཤུ་དྲུག་གཟའ་ཟླ་བའི་ང་ཚོའི་ཆར་ཅན་གྱི་ཕ་ཡུལ་གླེང་སྟེགས་ལས་རིམ་ད་ལྟ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ཕ་ཡུལ་གླེང་སྟེགས་ལས་རིམ་ནང། ཉེ་ཆར་སྐྱབས་རྗེ་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ལ་བཅར་འདྲི་ཁག་ཅིག་ཞུས་པའི་ནང་ནས་བོད་ནང་གི་གནས་སྟངས་དང་བོད་མིའི་རྡོག་རྩ་གཅིག་སྒྲིལ་དེ་བཞིན་རྒྱ་ནག་གཞུང་ནས ྋགོང་ས་མཆོག་གི་སྐུའི་ཡང་སྲིད་ཀྱི་ཐད་ལ་ཐེ་ཇུས་ཀྱི་སྲིད་བྱུས་བཏིང་བཞིན་པ་སོགས་ཀྱི་ཐོག་ལ་དགོངས་ཚུལ་བཅར་འདྲི་ཞུས་པ་ཁག་ཅིག་ཟུར་དུ་བཏོན་པ་ཞིག་རྒྱང་སྲིང་ཞུ་གི་ཡིན། གྲོས་གླེང་དངོས་སུ་མགོ་འཛུགས་མ་ཞུས་པའི་གོང་ལ་བོད་དོན་དང་འབྲེལ་བའི་གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་རྒྱུར། སྤྱི་ལོ་ཉིས་སྟོང་བཅུ་དགུ་སྤྱི་ཟླ་བརྒྱད་པའི་ཚེས་ཉི་ཤུ་བཞི་ཉིན། རྒྱ་གར་གྱི་དཔལ་འབྱོར་བློན་ཆེན་ཟུར་པ་དང་ཁྲིམས་རྩོད་པ་སྐུ་ཞབས། ཨ་རུན་ཇཱན་ཏི་ལི་མཆོག་སྙུང་གཞིའི་རྐྱེན་པས་དགུང་གྲངས་དྲུག་ཅུ་རེ་དྲུག་གི་ཐོག་ལ་རྒྱ་གར་རྒྱལ་ས་ལྡི་ལི་གི་ནང་དུ་དགོངས་པ་རྫོགས་པའི་ཡིད་སྐྱོའི་གནས་ཚུལ་ཐོན་པར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་སྐུ་ཞབས་ཨ་རུན་ཇཱན་ཏི་ལི་གི་སྐུ་ཟླར་ཐུགས་གསོའི་འཚམས་འདྲི་སྩལ་གནང་མཛད་ཡོད་པ་དང་དེའི་ནང་དུ་ཁྱད་དུ་འཕགས་པའི་ཁྲིམས་རྩོད་པ་དང་མི་མང་གི་སྲི་ཞུ་བ་ཞིག་ཡིན་པའི་ཆ་ནས་སྐུ་ཞབས་ཨ་རུན་ཇན་ཏི་ལིས། མི་མང་གི་ཆེད་དུ་བློས་བཏང་གིས་སྲི་ཞུ་བསྒྲུབས་ཡོད་པས་མཛད་རྗེས་དེ་ཚོར་རྗེས་སུ་ཡི་རངས་དང་བསྔགས་བརྗོད་ཞུ་རྒྱུ་ཡིན། སེམས་སྡུག་དང་དུས་ཚོད་ཁག་པོ་དེ་ཚོའི་སྐབས་སུ་ཁྱེད་རང་གིས་གཙོས་པའི་ནང་མི་བཅས་ལ་ངོས་ཀྱིས་ཡིད་དུ་བཅངས་ཡོད་ཅེས། བཀའ་སྩལ་གནང་མཛད་ཡོད་པ་རེད། ཡང Australia གྱི་གྲོང་ཁྱེར Melbourne གྱི་ནང་དུ། མི་རིགས་ཁག་གི་སྤྱི་ཚོགས་འདྲ་མིན་གྱི་ཆོས་ཕྱོགས་ཀྱི་འགོ་ཁྲིད་དང་དམངས་གཙོ་འདོད་པའི་ལས་འགུལ་ཁག་གི་འགོ་ཁྲིད་བཅས་ནས་ཧོང་ཀོང་ནང་གི་དམངས་གཙོའི་ལས་འགུལ་ལ་རྒྱབ་སྐྱོར་གྱི་འདུ་འཛོམས་ཆེན་པོ་ཞིག་ཁ་སང་ཚེས་ཉི་ཤུ་ལྔའི་ཉིན་མོ་གནང་ཡོད་པ་རེད། འདུ་འཛོམས་དེའི་ཐོག་ལ་བོད་མིའི་ངོས་ཀྱི་རྒྱབ་སྐྱོར་མཚོན་ཐབས་སུ་བོད་མིའི་སྤྱི་མཐུན་ཚོགས་པ་ཁག་དང་དགུ་བཅུ་གསུམ་ལས་འགུལ་ཚོགས་པ་སོགས་མཉམ་ཞུགས་གནང་ཡོད་པ་དང་དགུ་བཅུ་གསུམ་ལས་འགུལ་ཚོགས་པའི་ཚོགས་གཙོ་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་ལགས་ཀྱིས་གཏམ་བཤད་གནང་པའི་སྐབས་སུ་ང་ཚོ་བོད་མི་ཚོས་ཀྱང་རྒྱ་ནག་གི་འོག་ནས་རང་དབང་རྩོད་བཞིན་ཡོད་པས་ཧོང་ཀོང་མི་མང་གི་རང་དབང་རྩོད་པའི་ལས་འགུལ་ཁག་ལ་གདུང་སེམས་མཉམ་སྐྱེད་ཞུ་རྒྱུ་ཡིན་པ་དང་ང་ཚོ་ཚང་མ་མཉམ་འབྲེལ་རྡོག་རྩ་གཅིག་སྒྲིལ་བྱས་ཏེ་རྒྱ་ནག་གཞུང་གི་རང་དབང་བཅོམ་པའི་དྲག་གནོན་ལ་གདོང་ལེན་བྱེད་ཐུབ་པ་རེད་ཅེས་གསུངས་ཡོད་པ་སོགས་གནས་ཚུལ་ཐོན་འདུག། ད་ད་ལྟ་ང་ཚོའི་ཕ་ཡུལ་གླེང་སྟེགས་ཀྱི་གྲོས་གླེང་ལས་རིམ་དེའི་ནང་ཉེ་ཆར་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ལ་བཅར་འདྲི་ཁག་ཅིག་ཞུས་པའི་ནང་ནས། བོད་ནང་གི་གནས་སྟངས་དང་བོད་མིའི་རྡོག་རྩ་གཅིག་སྒྲིལ་དེ་བཞིན་རྒྱ་ནག་གཞུང་ནས་གོང་ས་མཆོག་གི་སྐུའི་ཡང་སྲིད་ཀྱི་ཐད་ལ་ཐེ་ཇུས་ཀྱི་སྲིད་བྱུས་བཏིང་བཞིན་པ་སོགས་ཀྱི་ཐོག་དགོངས་ཚུལ་བཅར་འདྲི་ཞུས་པ་ཁག་ཅིག་ཟུར་དུ་བཏོན་པ་ཞིག་གསན་རོགས་གནང། རིན་པོ་ཆེ་ད་ང་ཚོའི་བོད་དང་བོད་མིའི་གནས་སྟངས་སྤྱིའི་སྐོར་ལ་ཡང་རིན་པོ་ཆེ་ཡང་བཅར་འདྲི་ཁ་ཤས་ཅིག་ཞུས་པ་ཡིན་ན། ད་སྤྱི་ཡོངས་ནས་ད་ལྟ་ང་ཚོ་བཙན་བྱོལ་ནང་ལོགས་ཡིན་ནའི་རེད། བོད་ནང་ལོགས་ཡིན་ནའི་རེད། བོད་བོད་མི་ཚོ་གི་རྡོག་རྩ་གཅིག་སྒྲིལ་དང་དེ་ནང་བཞིན་ད་ག་ཟེར་རེད་ད་ལྷག་པར་དུ་བོད་ནང་ཡིན་ན་སྐུ་ངལ་གྱི་གནས་སྟངས་འོག་ལ་ཡོད་རེད་དེ་ལས་ཡིན་ནའི་ད་ང་ཚོ་མི་རིགས་འདི་མུ་མཐུད་དེ་གནས་ཐུབ་ཡག་གི།

བགྲེས་པོ་ཚོ་ད་ལྟ་མང་པོ་ཅིག་ཞིང་ལ་ཕེབས་འགྲོ་གི་ཡོད་རེད། ཨ་ནི་ཅིག་བཞུགས་ཡོད་པ་དེ་ཚོ་འོས་བསྡད་བྱེད་ས་མ་ཞུ་དབང་པོ་དེ་མ་གསུམ་ཉམས་བྱས་ནས་འདུག་བྱེད་གནས་སྟངས་ཆགས་ཀྱི་ཡོད་རེད་བྱས་ཙང་དེ་ཡིན་དུས་ད་རྒྱལ་བ་རིན་པོ་ཆེ་ད་བཀའ་ཕེབས་ཀྱི་ཡོད་རེད་བ་ད་ང་ཚོས་མི་ཐོག་བརྗེ་པོ་ཐེབས་ཀྱི་རེད་རེད་དེ་ཡིན་ནའི་བོད་མི་རིགས་གནས་དགོ་རེད། ཨ་ནི་བོད་པ་ཟེར་མཁན་དེ་ག་དུས་ཡིན་ནའི་གནས་དགོ་གི་རེད་བྱས་ཙང་དེ་ཡིན་དུས་ཙང་ནས་ད་ང་ཚོས་ཚང་མ་ལོག་གི་གཙོ་བོ་དེ་ད་ཅིག་ག་ཞུ་རེད། ང་རང་ཚོས་གྲུབ་འབྲས་ག་ཞུ་ཐོན་དགོ་ཡག་རིགས་ག་རེ་ཡིན་ནའི། ང་རང་ཚོས་གོང་བུའི་ནུས་པ་དེ་སྟོན་མ་ཐུབ་ན་ཨ་ནི་ལས་དོན་ག་རེ་ཡིན་ནའི་གྲུབ་འབྲས་ཐོན་ཐུབ་མ་རེད་པ། དཔེར་ན་ཁྱིམ་ཚང་གཅིག་ནང་ནས་ཆ་མཚོན་པ་ཡིན་ནའི་དཔེར་ན་ཁྱིམ་ཚང་ནང་མཐུན་པོ་གཅིག་མ་བྱུང་ན་ཁྱིམ་ཚང་གི་ལས་དོན་མང་ཆེ་བ་དེ་ད་ཡོང་ཐུབ་ཁག་པོ་རེད་དོ་བ་གལ་སྲིད་བྱུང་བས་ཡིན་ནའི་དངོས་གནས་གཅིག་དཔེ་གལ་གཟེངས་སུ་ཐོན་པ་ཅིག་ཡོང་ཐུབ་མི་འདུག་བ་དེ་ད་དེ་ཡིན་དུས་ང་ཚོ་མི་རིགས་གཅིག་དང་སྤྱི་ཚོགས་གཅིག་ཡིན་དུས་ང་རང་ཚོའི་སྒེར་སོ་སོའི་དོན་དག་ཡིན་ནའི་རེད། སྤྱི་པའི་དོན་དག་ཡིན་ནའི་རེད། རིག་གཞུང་མི་ཉམས་རྒྱུན་འཛིན་བྱེད་ཡག

ང་ཚོ་སྐད་ཡིག་གཅིག་གྱུར་རེད་རེད་བ་བོད་པ་ཟེར་མཁན་འདི་ཨ་ནི་ཕྲན་བུ་ཕྲན་བུ་མ་འདྲ་སྐད་ཀྱི་གདངས་རེད་བ་ཏོག་ཙམ་ཏོག་ཙམ་མ་འདྲ་བ་ཅིག་ཡོད་ན་མ་གཏོགས་གཞན་སྐད་ཁྱད་པར་ཟེ་ཡོད་མ་རེད་ཨ་ནི་ཨ་ཅིག་ཕ་གི་ད་ཆོས་རྒྱུད་ཀྱི་ཐོག་ནས་ཞུས་པ་ཡིན་ནའི་ང་ཚོ་དམིགས་ཡུལ་རེད་བ་དེ་ཚང་མ་ལོག་ད་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་གི་ཆེད་དུ་ཨ་ནི་ཕ་གི་ཉམས་ལེན་བྱེད་གནང་གི་ཡོད་རེད་བ་བྱས་ན་དེ་ཡིན་དུས། དེ་འདྲས་ཀྱི་ཕྲན་བུ་ཕྲན་བུ་མ་འདྲ་ཡོད་པའི་རྒྱུ་མཚན་དེ་བྱས་ནས་ང་ཚོས་གཅིག་ཕ་གི་མ་མཐུན་པ་འདི་བྱུང་བ་ཡིན་ན་དེའི་ཞེ་དྲག་གི་གནས་ཚུལ་ཐབས་སྐྱོ་པོ་ཅིག་དང་དེ་ང་རང་ཚོ་མ་དགོས་ཡག་ཅིག་རེད་ཤག་ནང་འོང་བྱས་ཙང་དེ་ཡིན་དུས་ད་ང་ཚང་མས་ནུས་པ་གཅིག་ཏུ་བསྒྲིལ་ཡག་གི་ལྷག་དོན་དུ་ཨ་ནེ་གཅིག་དང་དེ། བོད་ཀྱི་བསྟན་སྲིད་ཀྱི་གནས་ཚུལ་ཛ་དྲག་ཉམས་དམའ་པོ་འདི་འདྲས་ཅིག་སྐབས་འདི་ཡོད་བསྡད་པའི་སྐབས་ལ་ཡ་ཨ་ནི་ཅིག་ཚང་མ་ལོག་གིས་རིག་པ་བསྒྲིམས་བྱས་རེད་པ་གནང་ཡག་དེ་དཔེ་གལ་ཆེན་པོ་མཐོང་གི་འདུག་ལགས་སོ། ད་བོད་ན་ཆ་བཞག་པ་ཡིན་ན་བོད་ནང་གི་བོད་མི་ཚོ་ལ་ད་སྐུ་ངལ་ཆེ་ཤོས་དེ་ད་ཆོས་ལུགས་ཐད་ལ་རང་དབང་མེད་པ་ལོ་རྒྱུས་ལ་རང་དབང་མེད་པ་ད་འདི་འདྲའི་སྐུ་ངལ་མང་པོ་ཅིག་འཕྲད་ཀྱི་ཡོད་རེད་པ་ད་ག་ཟེར་རེད་ཉེ་དུས་ནས་ད་རྒྱ་ནག་གཞུང་གིས་བོད་ནང་གི་དགོན་སྡེ་ཁག་ལ་ཡ་ཚོད་འཛིན་བྱེད་ཡག་ལ་སོགས་པ། ད་གནས་ཚུལ་མང་པོ་ཞིག་ཡོང་དགོས་རེད་ད་དེ་ལས་ལྷག་པ་ཞིག་ལ་རྒྱ་ནག་གཞུང་ནས་ད་ཉེ་དུས་ནས ༸གོང་ས་མཆོག་གི་སྐུ་ཕྲེང་རྗེས་མའི་ཐོག་ལ་སྲིད་བྱུས་མང་པོ་ཞིག་འཛིན་གྲ་སྒྲིག་ཡིན་ནའི་མང་པོ་ཞིག་བྱེད་བསྡད་འདུག་ཨང་ལོ་དེ་ཚོའི་ཐོག་ལ་ཡང་རིན་པོ་ཆེ་དགོངས་བཞེས་ག་རེ་ཡོང་གནང་འདུག། ལགས་རེད་ད་དེ་ག་ཞུ་དགོས་རེད། ད་ལྟ་ད་ལྟ་སོང་སོང་རེད་ད་ཅི། ཕི་གའི་སྐུ་མདུན་གྱིས་ད་ཡང་སྲིད་ཕེབས་ཕྱོགས་སྐོར་ལ་ཡང་ཇུས་གཏོགས་བྱེད་མཁན་མང་པོ་ཞིག་བ་ཅི་བ་དེ་རིགས་ཁེ་ས་ཅི་བ་ག་ག་ཟི་པ་རུ་ཅི་ནི་ཉི་མ་རྟག་པ་ཅི article ཤུག་མར་བའི་ད་རྩོམ་ཤོག་དེ་འདྲས་རྟག་པ་དོན་ཡོད་རུ་ཅི་བྱས་ཅི་དེ་འདྲས་བྱུང་གི་འདུག་བ་བྱས་ཙང་དེ་ཡིན་དུས་རྩ་ནས་ཉིན་ང་རེ་བལྟས་པ་ཡིན་ན་ད་དེ་སྐད་ཆ་དེ་བཤད་ད་ལྟ་སྔ་ཐག་ཆོད་པ་རེད་བསམ་གི་འདུག་ནའོ། རྒྱལ་བ་རིན་པོ་ཆེའི་སྐུ་གཟུགས་ཐང་པོ་ཡོད་རེད། སྐུ་ཚེ་རིང་པོ་བཞུགས་ཡས་དགོངས་པ་ཡོད་རེད། ཡོད་པ་ནང་བཞིན་ཨ་ནི་བཞུགས་ཡས་ཀྱི་ཞལ་བཞེས་ཡོད་རེད་བྱས་ཙང་དེ་ཡིན་དུས་ང་ཚོའི་ང་ནི་བལྟས་པ་ཡིན་ན་ཨ་ལེ་སྔ་དྲགས་ཐག་ཆོད་པའི་སར་ཕྱིན། ཨ་གལ་སྲིད། དེ་འདྲའི་གི་གནས་ཚུལ་འདི་ཡར་གླེང་ཡག་གི་གླེང་མཁན་གི་མི་སུ་ཡིན་ནའི་ཚེ་སྔ་ཕྱི་རེད་བ། སྐྱེ་བ་སྔ་ཕྱི་ངོས་ལེན་ཡོད་པ་ཅིག་དང་ཆོས་ཀྱི་རེད་བ་ལྷག་དོན་དུ་བོད་བརྒྱུད་ནང་བསྟན་ལ་ཡར་དད་མོས་དང་མོས་གུས་ཡོད་བསྡད་མཁན་དེ་འདྲའི་ཅིག་ཐོག་ནས་གླེང་པ་ཡིན་ནའི་ཁོ་གླེང་ཡག་གཞི་ཡོད་བསྡད་པ་ཅིག་ཨང། ད་སྒྲིག་འཛུགས་ཁོ་རའི་རྩ་བའི་ལྟ་གྲུབ་ཁོ་རའི་ཐོག་ལ་ཡར། སྐྱེ་བ་སྔ་ཕྱི་དང་ཨ་ནི་ཆོས་ངོས་ལེན་མེད་པ་ཅིག་གིས་ཨ་ནི་ག་ཟེར་དགོས་རེད་ད་བླ་མའི་ཡང་སྲིད་ཐོག་ཐེ་ཇུས་བྱས་ཏེ་ད་དེ་ག་ཞུ་དགོས་རེད་བསམ་པ་རྣམ་དག་ཅིག་ཐོག་ནས་རྩ་བ་ཉིད་ནས་ཨེ་ཡིན་ན་བསམ་གི་འདུག་ད་དེ་ཅིག་ག་ཞུ་དགོས་རེད་འདི་ལི་བསམ་པ་དེ་དེའི་ནང་ལ་ཆབ་སྲིད་འདྲེས་ཀྱི་བསམ་བློ་ཅིག་ཤུགས་ཆེན་པོ་ཅིག་མེད་འགྲོ་བྱས་ཙང་དེ་ཡིན་དུས་འདི་འཛམ་བུ་གླིང་གི་རྒྱལ་ཁབ་ཡར་ཐོན་ཅན་ཅིག་དང།

ང་ཚོ་བོད་པའི་མིའི་གོམས་གཤིས་ཟེར་ནས་མི་འདུག་གང་ལྟར་བོད་པའི་གི་ད་སྲོལ་རྒྱུན་གི་ཐོག་ནས་ད་བླ་མ་དང་སྤྲུལ་སྐུ་ལ་ཡང་ཨ་ནི་དད་པ་བྱེད་ཡག་དང་དེ་ལས་ཡིད་ཆེས་རེ་བ་དད་པ་ཞུས་པ་ནང་བཞིན་གི་ཨ་ནི་ཅིག་པའི་ངར་ཤུགས་རེ་ད་ཚང་མའི་ཐོག་ནས་ཡིད་ཆེས་ཡོག་རེ་བ་བྱས་ཙང་འདི་ཡོད་དུས་རྩ་ནས་སྤྱི་ཚོགས་གི་ཁ་བསྒྱུར་ཡག་ལ་ཡང་ནུས་པ་ཡོད་བསྡད་པ་ཅིག་རེད་བ་དེ་འདྲ་ཆགས་འདུག་བྱས་ཙང་འདི་ཡིན་དུས་ད་ང་ཚོ། གཅིག་ཆུང་ཆུང་སྒང་ནས་སློབ་གསོ་དེ་ད་ཆོས་ཕྱོགས་ཀྱི་སློབ་གསོ་སྤྲད་བྱས་ནས་ཡོད་པ་དེ་ཡུལ་ད་ག་ཞུ་དགོས་ཆོས་ཕྱོགས་ཀྱི་སློབ་གསོ་སྤྲད་བྱས་ནས་འཚར་ལོངས་བྱུང་བ་དུས་ཆགས་ཀྱི་ཡོད་རེད་བ་དེ་ཡིན་དུས་རྩ་ནས་ད་གང་ཐུབ་ཐུབ་གི་མི་ལ་ཕན་ཐོགས་བྱས་ཐུབ་ཡ་ཨ་ནི་གཅིག་ལྷག་དོན་དུ་གཅིག་ཕི་གས་སོ་སོའི་ད་ཆོས་ཕྱོགས་ཀྱི་ཐོག་ནས་ཕ་གི་སློབ་གསོ་སྤྲད་ཡ་རེད་ཨ་ནི་གཅིག་ཕི་གས་དེ་དང་འབྲེལ་བའི་ཐོག་ནས་ད་བོད་ཀྱི་ཨ་ནི་གཅིག་ཕི་གས་ཤེས་རིག་ཨ་ནི་ཆོས་དང་རིག་གཞུང་འདི་ཚོའི་ཐོག་ལ་ཡ་གང་ཐུབ་ཐུབ་གི་ད་ཞབས་འདེགས་སྒྲུབ་ཐུབ་ཡ་གི་ནུས་པ་ཡོད་བསྡད་པ་ཡིན་དུས་རྩ་ནས། འདིའི་ཐོག་ལ་ཡང་ང་ཚོས་ད་སྤྲུལ་པའི་སྐུ་གཞོན་པ་ཚང་མས་ཐུགས་འགན་བཞེས་བཞེས་ཀྱི་ཡོད་རེད། ད་དུང་ཡང་མུ་མཐུད་ནས་རེད་བ། ཨ་ནི་ཅིག་གར་སོང་གི་རེད་ད། ད་རྒན་རེད་བ་ད་ཆེར་ཆེར་གླིང་ཡོད་པའི་སར་ཅིག་དེ་འདྲའི་སར་ཅིག་མི་འདྲ་ནའོ། ད་གླིང་རིན་པོ་ཆེ་གིས་ད་ལྟ་གོང་ལ་བཀའ་གནང་སོང་ད་བླ་སྤྲུལ་ད་ག་ཚོད་རེད། མི་འདུག་གཟའ་པ་ཚོས་ཀྱི་ཐུགས་འགན་དེ་ཆེན་པོ་ཅིག

ཨ་རི་ནང་ལ་ཕེབས་ཀྱི་ཡོད་རེད། ཨ་ནེ་ཕྱིས་སུ་བོད་ནང་ལོགས་ནས་སྐྱབས་བཅོལ་ལ་ཕེབས་མཁན་དཔེ་ཞེ་པོ་ཞིག་ད་ཧ་ལམ་མི་འདུག་ཨང་ན་དཀའ་ཞེས། ཨ་ནི་སི་ཏུ་བརྩམས་པ་ད་གདན་ས་གསུམ་གཙོ་བོར་གྱུར་པའི་དགོན་སྡེ་ཁག་ནང་ལོགས་ལ་ཡ་ད་གྲྭ་བཙུན་གྱི་མི་འབོར་དེ་ཞེ་པོ་ཞིག་ད་ཉུང་འགྲོ་གི་ཡོད་རེད། དེ་ཚོའི་ཐོག་ལ་རིན་པོ་ཆེ་ཐུགས་འཚབ་དང་ཨ་ནེ་ད་དཀའ་ངལ་དེ་ཚོ་མ་འོངས་པ་ག་རེ་ཆགས་ཀྱི་རེད་དགོངས་གནང་ཡོད་ན། ད་ད་ཟུང་ཟུང་རེད།
ང་ཚོ་བོད་ནས་ཕེབས་མཁན་གྱི་ང་རང་ད་གྲངས་འབོར་དེ་ད་ཞེ་དྲག་གི་ཉུང་ཉུང་ཆགས་འགྲོ་གི་ཡོད་རེད་པ་གནང་བའི་ཚེ། ཨ་ནི་བོད་ང་ཚོ་བོད་པའི་ད་ང་རང་ཚོ་ཚང་མ་ལ་ཐུགས་འཚབ་ཡོད་པ་དེ་གཅིག་པ་རེད་གནང་བ་ལྷག་དོན་དུ་ད་དགོན་པ་ཁག་ནང་ལ་ཡ་བསླབ་སྦྱོང་གནང་བྱས་ནས་ཨ་ནི་སྒྲིག་ཞུགས་གནང་ཡ་དེ་རང་བཞིན་གྱི་ད་མི་འབོར་དུ་མ་སོང་ནས་ཆུང་རུ་དུ་ཕྱིན་འགྲོ་གི་ཡོད་རེད་དེ་ཡིན་ནའི། ད་ལྟ་རི་ཁེ་སེ་ཡང་ང་རང་ཚོའི་བྷི་ཀེ་ཁ་ཤུ་ཧི་མ་ལ་ཡའི་རི་བརྒྱུད་ནས་རེད་པ། ལ་དྭགས་དང་མོན་དང་ཁུ་ནུ་སྤི་ཏི། ཨ་ནི་ད་ག་ནང་བཞིན་གྱི་བལ་ཡུལ་གྱི་ས་ཁུལ་རེད། ཨ་ནི་འབྲུག་འབྲས་ལྗོངས་ཨོ་ད་དེ་འདྲས་ཀྱི་ཐོག་ནས་ཡང་གཅིག་བྷི་ཀེ་ཁ་ཤུ་རེ་ཆོས་ཕྱོགས་ཀྱི་ཐོག་ལ་དོ་སྣང། སྤྱིར་བཏང་མིའི་སྲོལ་རྒྱུན་གྱི་ཐོག་ནས་ད་ཁོ་རང་ཚོ་ད་བོད་བརྒྱུད་ནང་བསྟན་རྗེས་འཇུག་ཆགས་ཀྱི་ཡོད་རེད། དེ་ཡིན་པ་དང་ཕྱོགས་མཚུངས་དུ་ད། ཅིག་ཨ་སོག་རེད། བོད་བརྒྱུད་ནང་བསྟན་དད་མོས་དང་ཡིད་ཆེས་ཡོད་བསྡད་པ་ཡིན་དུས་རྩ་ནས་འདི་འདྲས་ཀྱི་ཐོག་ནས་ཡང་ག་རེ་ཤོད་དགོས་རེད་གྲྭ་རྒྱུན་གྱི་ནམ་རྒྱུན་རེད་པ་འདི་མ་ཆད་པ་རེད་ཅིག་ད་མི་འབོར་རྩ་བའི་མང་གྲངས་ཀ་ད་མ་སོང་ཆགས་ཀྱི་ཡོད་རེད་དེ་ལས་ཡིན་ནའི་རྒྱུན་འདི་མ་ཆད་པ་ཅིག་ད་ལྟ་ག་རེ་ཤོད་དགོས་རེད་གནས་སྐབས་གཅིག་རེད་ནི་ཕལ་ཆེར་འདི་འདྲས་ཅིག་གི་ཐོག་ནས།

ཡག་པོ་ཞེ་དྲག་ཡིན་པ་འདྲ་ད་ཡིན་ནི་རེ་ཟུང་རེ་ཟུང་ཐོག་ནས་མཚམས་རེ་ཏོག་ཙམ་ཏོག་ཙམ་དེ་འདྲའི་ཡོང་ཡ་ཡིན་ནས་ད་ཆགས་ཀྱི་འདུག་བ་ཅེས་དང་དེ་ཡིན་དུས་ད་འདི་ང་རང་ཚོའི་གཟབ་གཟབ་བྱེད་དགོས་ཡ་དཔེ་གལ་ཆེན་པོ་རེད་ཤག་གནང་འོང་ང་རང་ཚོ་མཚན་མཐོང་ཡོད་བསྡད་པ་དེ་ང་རང་ཚོའི་ངོས་ནས་ཕར་གཅེས་སྐྱོང་དུ་མ་སོང་བྱེད་མ་ཐུབ་པ་ཡིན་ན་ཨ་ནི་བོད་མི་གཅིག་གིས་ནོར་འཁྲུལ་བྱུང་བ་ཡིན་ནའི་བོད་མི་སྤྱི་ཨ་ནི་མཚན་ཤས་འགྲོ་གི་རེད་པ་དེ་འདྲའི་ཅིག་གི་ཐོག་ནས་ཨ་ནི་ང་རང་ཚོའི་སྤྱི་བ་ཧོ་ར་ལི་ཡ་གྱོང་གུད་དུ་མ་སོང་ནས་ཆེན་པོ་རག་ཡ་གི་གཞི་ཆེན་པོ་ཡོད་པ་ཡིན་དུས་རྩ་ནས་ད། བོད་ཕྱི་ནང་གཉིས་སུ་འཁོད་པའི་བོད་རིགས་རེད་པ་ཚང་མས། ཕི་གའི་ཐུགས་གཅིག་སྒྲིལ་བྱས་ནས་ཕི་གའི་གང་ཐུབ་ཐུབ་པའི་གནང་གནང་གི་ཡོག་རེད་ལ་ད་དུང་ཡང་ཕི་གའི་གནང་དགོས་ཡག་དེ་ལ་ཡང་དཔེ་གལ་ཆེན་པོ་རེད་ཤག་ཨོ།